རྒྱལ་སྤྱིའི་ཁྱོན་ཡོངས་སུ་བེད་སྤྱོད་གཏོང་མཁན་ཤུགས་ཆེ་བའི་སྤྱི་ཚོགས་འབྲེལ་མཐུད་དྲ་ལམ་ངོ་དེབ་བམ Facebook བརྡ་འཕྲིན་བཟོ་ལས་ཁང་གིས་རྒྱ་ནག་གི་ཁ་པར་བཟོ་ལས་ཁང་བཞི་དང། ངོ་དེབ་ཀྱི་སྒྲོམ་གཞི་མཉམ་སྤྱོད་བྱས་ཡོད་པ་གི་གནས་ཚུལ་ཞིག་ཨ་མི་རི་ཀ་གི་ནིའུ་ཡོག་དུས་བབ་ཀྱིས་ཕྱི་བསྒྲགས་བྱས་ཡོད་པ་རེད། ཁ་སང་གཟའ་མིག་དམར་གི་ཉིན་ལ་ངོ་དེབ་ཀྱི་ནང་གི་མི་སྒེར་བའི་ཡིག་ཆ་སོགས་སྲུང་སྐྱོབ་བྱས་ཡོད་མེད་ཀྱི་ཐད་ནས་གླེང་སློང་ཤུགས་ཆེན་པོ་བྱུང་ཡོད་པ་རེད་ལ། ཡང་རྒྱ་ནག་གི་བཟོ་ལས་ཁང་དེ་ཚོས་ངོ་དེབ་ཀྱི་སྒྲོམ་གཞི་མཉམ་སྤྱོད་བྱེད་པའི་སྐབས་སུ་མི་སྒེར་བའི་ཡིག་ཆ་འཚོལ་བསྡུ་གྱིས་རྒྱ་ནག་གཞུང་ལ་མཁོ་སྤྲོད་བྱས་ཡོད་མེད་ཀྱི་ཐད་ནས་ཀྱང་གླེང་སློང་ཤུགས་ཆེན་པོ་བྱུང་གི་ཡོད། ངོ་དེབ་ཀྱི་སྒྲོམ་གཞི་མཉམ་སྤྱོད་བྱ་རྒྱུའི་གན་རྒྱ་འཇོག་མཁན་རྒྱ་ནག་གི་བཟོ་ལས་ཁང་གི་ནང་དུ Huawei བརྡ་འཕྲིན་བཟོ་ལས་ཁང་ཡོད་ཅིང་ཨ་མེ་རི་ཀའི་གཞུང་འབྲེལ་མི་སྣ་ཚོས་རྒྱ་ནག་གཞུང་གི་གསང་བའི་ཡིག་ཆ་འཚོལ་བསྡུ་བྱ་བ་ལ Huawei བརྡ་འཕྲིན་བཟོ་ལས་ཁང་གིས་བཟོས་པའི་ཁ་པར་བརྩི་བའི་ཐོན་རྫས་ཁག་བེད་སྤྱོད་གཏོང་ཐུབ་པ་ལ་དོགས་སློང་བྱས་པ་དེ་ནི་ཨ་རིའི་རྒྱལ་སྲུང་ཉེན་ཁ་དང་འབྲེལ་བ་ཡོད་པར་བློ་འཚབ་བྱེད་བཞིན་འདུག་མོད་དེ། དེ་རིང་གཟའ་ལྷག་པའི་ཉིན་ལ་རྒྱ་ནག་གི Huawei བརྡ་འཕྲིན་བཟོ་ལས་ཁང་གིས་དེར་ངོས་ལེན་བྱས་མི་འདུག་ངོ་དེབ་བཟོ་ལས་ཁང་གི་མཉམ་འབྲེལ་ཚོང་ལས་འགན་འཛིན་གཞོན་པ། Francisco Varela། ཡིས Huawei ནི་གོ་ལ་ཧྲིལ་བོའི་ཁ་པར་བཟོ་ལས་ཁང་ཆེ་ཤོས་ཨང་གསུམ་པ་དེ་རེད། ཁོ་ཚོས་བཟོས་པའི་ཁ་པར་རྣམས་བེད་སྤྱོད་གཏོང་ས་རྒྱ་ནག་གི་ནང་ཁོ་ན་མ་ཡིན་པར་ཨ་མི་རི་ཀ་བརྩི་བའི་འཛམ་གླིང་ཧྲིལ་བོར་ཡོད། ངོ་དེབ་ཀྱིས་ཨ་མེ་རི་ཀའི་བརྡ་འཕྲིན་བཟོ་ལས་ཁང་མང་པོ་དང་མཉམ་ལས་བྱེད་བཞིན་ཡོད་ལ། རྒྱ་ནག་གི་བརྡ་འཕྲིན་བཟོ་ལས་ཁང་ཁག་གིས་བཟོས་པའི་ཁ་པར་དེ་དག་གི་ནང་དུ། ངོ་དེབ་བེད་སྤྱོད་གཏོང་ཕྱོགས་དང་འཆར་སྟངས་སོགས་ཀྱི་ཐད་ནས་རྒྱ་ནག་གི་ཁ་པར་བཟོ་ལས་ཁང་ཁག་དང་མཉམ་ལས་བྱེད་བཞིན་ཡོད་ཅེས་བརྗོད་འདུག་གཟའ་འཁོར་འདིའི་མགོ་སྟོད་ཙམ་ལ་ངོ་དེབ་བཟོ་ལས་ཁང་གིས་བརྗོད་ན། ཁ་པར་དང་མཉེན་ཆས་སོགས་དར་ཁྱབ་ཆེན་པོ་མེད་པ་གི་སྐབས་སུ་ངོ་དེབ་ཀྱིས་འཛམ་གླིང་གི་ཁ་པར་བཟོ་ལས་ཁང་དྲུག་ཅུ་ཙམ་ལ་མཉམ་ལས་བྱེད་བཞིན་ཡོད་པ་དང་ཁ་པར་དེ་དག་ལ་ངོ་དེབ་ཀྱི་སྒྲོམ་གཞི་མཁོ་སྤྲོད་ཀྱིས་ཁ་པར་བཟོ་ལས་ཁང་དེ་དག་གིས་ཁོ་ཚོའི་ཁ་པར་གྱི་ནང་དུ་ངོ་དེབ་འཆར་སྟངས་དང་སྒྲོམ་གཞི་གསར་གཏོད་སོགས་ཀྱི་མཉམ་ལས་བྱས་མྱོང་བ་རེད་འདུག་སྤྱི་ཟླ་བཞི་བའི་ནང་དུ་ངོ་དེབ་ཀྱིས་གསལ་བསྒྲགས་ཤིག་སྤེལ་ཏེ་མཉམ་འབྲེལ་ཚོང་ལས་ཇེ་ཉུང་དུ་གཏོང་གི་ཡོད་ཚུལ་བཤད་ཡོད་ཀྱང་གཟའ་མིག་དམར་གྱི་ཉིན་ལ་ངོ་དེབ་ཀྱིས་མཉམ་ལས་བྱེད་སའི་ཁ་པར་བཟོ་ཚོང་ཁང་དྲུག་ཅུ་ལས་ཕྱེད་ཀ་ཙམ་ལ་ཚོང་འབྲེལ་བཅད་ཡོད་པར་བཤད་ཡོད་པ་མ་ཟད་རྒྱ་ནག་གི Huawei ཁ་པར་བཟོ་ལས་ཁང་དང་མཉམ་དུ་ཡང་ཚོང་འབྲེལ་གཅོད་རྒྱུ་ཡིན་ཚུལ་བཤད་ཡོད། Huawei ཞེས་པའི་རྒྱ་ནག་གི་ཁ་པར་བཟོ་ལས་ཁང་འདི་ཡིས་དེ་རིང་གཟའ་ལྷག་པ་གི་ཉིན་ལ་ཁོ་ཚོས་ངོ་དེབ་དང་མཉམ་དུ་མཉམ་འབྲེལ་ལས་ཀ་བྱེད་པའི་སྐབས་ཁ་པར་རིགས་མི་འདྲ་པའི་ནང་དུ་ངོ་དེབ་ཀྱི་བེད་སྤྱོད་གཏོང་སྟངས་དང་ངོ་དེབ་ཀྱི་སྤྱོད་སྒོ་ཇེ་ཆེར་དང་འཐུས་ཚང་དུ་གཏོང་བ་ལ་ནུས་པ་བཏང་མྱོང་བ་ལས་ངོ་དེབ་བེད་སྤྱོད་གཏོང་མཁན་མི་སྒེར་གྱི་ཡིག་ཆ་དང་པར་རིས་སོགས་ཕྱོགས་བསྡུས་དང་འཚོལ་བསྡུ་བྱས་མྱོང་མེད་པར་བཤད་ཡོད་པ་རེད། ངོ་དེབ་ཀྱིས་རྒྱ་ནག་གི་ཁ་པར་བཟོ་ལས་ཁང་བཞི་དང་མཉམ་ལས་བྱེད་ས་ནི Huawei བཟོ་ཚོང་ཁང་དང། Lenovo། Oppo། TCL བཅས་ཡིན་པ་རེད་ལ་ད་ལྟ་ངོ་དེབ་ཀྱིས་ངོ་དེབ་བེད་སྤྱོད་པའི་མི་སྒེར་བ་གི་ཡིག་ཆ་སྲུང་སྐྱོབ་བྱས་ཡོད་མེད་ལ་གླེང་སློང་བྱུང་གི་ཡོད་པའི་སྐབས་སུ་རྒྱ་ནག་གི Huawei བཟོ་ལས་ཁང་གིས་མི་སྒེར་ཡིག་ཆ་ལ་ལག་པ་འཆང་མེད་པའི་འགྲེལ་བརྗོད་བྱས་ཡོད་པ་ལས་གཞན་རྒྱ་ནག་གི་ཁ་པར་བཟོ་ལས་ཁང་གསུམ་གྱིས་བརྡ་ལན་དང་གསལ་བཤད་ཅི་ཡང་བྱས་མེད་པ་རེད། རྒྱ་ནག་གཞུང་གིས་རྒྱ་ནག་གི་ནང་དུ་ངོ་དེབ་བེད་སྤྱོད་གཏོང་བ་ལ་བཀག་སྡོམ་བྱས་ཡོད་ཀྱང་ངོ་དེབ་ཀྱིས་རྒྱ་ནག་དང་མཉམ་ལས་བྱ་འདོད་ཀྱི་རྣམ་འགྱུར་ཤུགས་ཆེན་བསྟན་ནས་ངོ་དེབ་བདག་པོ Mark ཛུ་ཁར་བེ་ཡིས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ལ་ཐུག་འཕྲད་དང་དེ་ལས་གཞན་པའི་རྒྱ་ནག་གི་ཆེས་མཐོའི་འགོ་ཁྲིད་ཚོ་ལ་ཐུག་འཕྲད་སོགས་ཀྱིས་ངོ་དེབ་ཀྱིས་རྒྱ་ནག་དང་ཚོང་འབྲེལ་བྱ་འདོད་ཀྱི་འདུན་པ་དང་རྣམ་འགྱུར་ཆེན་པོ་བསྟན་ཡོད་པ་རེད། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་ཨ་རིའི་སྲིད་འཛིན་འོས་འདེམས་ཀྱི་སྐབས་སུ་ཨུ་རུ་སུ་གཞུང་ལ་འབྲེལ་བ་ཡོད་པའི་ཚོགས་པ་ཁག་གིས་ཨ་རིའི་སྤྱི་ཚོགས་འབྲེལ་མཐུད་དྲ་རྒྱ་ཆེ་ཤོས་ངོ་དེབ་ཀྱི་ནང་ཐོ་འགོད་བྱས་ཏེ་ཨ་མེ་རི་ཀའི་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི་ལྕམ་ཧེ་ལི་རི་ཁི་ལིན་ཏོན་གྱི་སྐྱོན་མཚང་ལ་ཐེར་འདོན་བྱ་བའི་གསར་འགྱུར་སྤེལ་བ་དང་ཨ་རིའི་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་ཏྲོ་ནལ་ཏྲམ་ལ་རྒྱབ་སྐྱོར་དང་འོས་ཤོག་འཕེན་དགོས་པའི་སྐུལ་ལྕག་དྲིལ་བསྒྲགས་ལས་འགུལ་སྤེལ་ཡོད་པ་བཅས་ལས་ཨ་རིའི་གྲོས་ཚོགས་གོང་འོག་གཉིས་ནས་ངོ་དེབ་བདག་པོ་ལ་མི་སྒེར་བའི་ཡིག་ཆ་སྲུང་སྐྱོབ་དང་ངོ་དེབ་དོ་དམ་བྱེད་ཕྱོགས་ལ་འདྲི་རྩད་ནན་མོ་བྱས་མྱོང། སྐབས་དེར་ངོ་དེབ་བདག་པོ་ཡིས། ངོ་དེབ་བཀོལ་སྤྱོད་པ་ངོ་མ་སུ་ཡིན་མིན་ངོ་ཐག་ཡག་པོ་གཅོད་རྒྱུ་དང་ཆབ་སྲིད་ཀྱི་ཐབས་ཤེས་ཉམས་ཞིབ་ཁང་ཁག་ལ་ངོ་དེབ་བཀོལ་སྤྱོད་པའི་ཁ་བྱང་མི་སྤྲོད་པ་སྐྱེ་བོ་མི་སྒེར་གྱི་ལོ་རྒྱུས་དང་འདྲ་པར་རྩོམ་ཡིག་དང་འཕྲིན་ཡིག་སོགས་གཞན་གྱིས་རྐུ་འཁྱེར་མི་ཐུབ་པ་གི་སྲུང་སྐྱོབ་དམ་པོ་བྱ་རྒྱུ། ངོ་དེབ་བཟོ་ཚོང་ཁང་གི་ལས་བྱེད་གསར་བ་ཁྲི་ཚོ་གཉིས་གླས་ནས་འཛམ་གླིང་གི་སྐད་ཡིག་མ་འདྲ་བ་དེ་དག་གིས་ངོ་དེབ་བརྒྱུད་དེ་ཅི་ཞིག་གླེང་སློང་བྱེད་ཀྱི་ཡོད་མེད་ལ་སོགས་པའི་ཐད་ནས་རྟོག་ཞིབ་གཟབ་ནན་བྱ་རྒྱུ་ཡིན་པ་ཁས་ལེན་བྱས་ཡོད་པ་རེད།